སྨིན་གྱི་ཡོད་པ་དེ་སྨིན་གྱི་མེད་པར་བཟོས་པ་དེ་ལ་དེ་ནི་འཇོམས་ཞེས་དཔག་ཚད་བྱས་ནས་ཟེར་གྱི་མི་རེད། དེ་ཡིན་ཙང་ནི་ད་ལྟ། ཁོང་ཁྲོ་གི་དགེ་རྩ་འཇོམས་ཟེར་དེ་དགེ་རྩ་གི་འབྲས་བུ་སྨིན་ཡ་མེད་པར་བཟོས་ནས་རྣམ་སྨིན་གྱི་འབྲས་བུ་ཡིད་འོང་དེ་འབྱིན་མི་རུང་བར་བཟོས་པ་དེ་ལ་དེ་ནི་འཇོམས་ཞེས་དེ་ཡང་དེ་ནི་སྦྱིན་དང་བདེ་གཤེགས་མཆོད་ལ་སོགས་ཟེར་ཏེ་གོ། བསོད་ནམས་ཆ་མཐུན་གྱི་དགེ་རྩ་དེ་གཙོ་བོ་འཇོམས་པ་མ་གཏོགས། དཔེར་ན། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་དགེ་རྩ་ལ་སོགས་པ་རྩ་བ་ནས་འཇོམས་མི་ཐུབ་པ་ཡིན་ཙང་ནི་སྦྱིན་དང་བདེ་གཤེགས་མཆོད་ལ་སོགས་ཟེར་དེ། དངོས་སུ་སྨོས་དགོས་ཡ་དེ་དེ་ཡིན་པ་རེད། ད་སྟོང་པ་ཉིད་ལེགས་པར་རྟོགས་པའི་དགེ་རྩ་དེ་འདྲ་ཡིན་པ་ཡིན་ན་ནི་ཁོང་ཁྲོ་གིས་འཇོམས་ཐུབ་པ་མ་རེད་པ། ཁོ་ཁོང་ཁྲོ་གི་རྩ་བ་དེ་གཏི་མུག་མ་རིག་པ་རེད། མ་རིག་པ་ལ་ཁ་གཏད་བཅག་བྱས་ནས་གཏི་མུག་གི་འཛིན་སྟངས་ངས་དེ་ནས་སྨྲས་པ་ཅི་ལ་མིན་ཏེ་བརྫུས་སྟོང་སྔོན་འགག་ཏུ་ཞུས་ཀྱི་ནས་ལྟད་མོ་ཅིག་བརྫུས་སྟོང་ཅིག་ཡོད་དེ་མེད་པར་བཟོས་པ་ཡིན་ས་ས། དེ་ནས་བདག་མེད་རྟོགས་པའི་ཤེས་རབ་ཀྱིས་ཟད་དེ་དེ་དགེ་རྩ་དེ་ཚོ་ལ་ཅུང་ཐུག་གོ་མེད་པར་ཁོང་ཁྲོ་གིས་ཅུང་མ་ཐུག་ཡིན་པས། དེ་ས་བསོད་ནམས་ཆ་མཐུན་གྱི་དགེ་རྩ་ཚང་མ་བཅོམ་པར་རེག་ཟེར་རྗེས་དང་འདྲེས་ཤིང་ཁྱོད་ལ་སོགས་ལས་ཅི་གང་ཡིན་དེ་ཀུན་ཡང་ཁོང་ཁྲོ་གཅིག་གིས་འཇོམས་པར་བྱེད་ཟེར་ད་བརྫུས་པ་རྣམས་ལ། དེ་ནས་བསྐལ་པ་བརྒྱ་བསགས་པའི་དགེ་རྩ་ཅུང་ཟད་ཤོར་བ་ད་ལྟ་སྤྱོད་འཇུག་རྣམས་བསྐལ་པ་སྟོང་དུ་བསགས་པའི་དགེ་རྩ་ཅུང་ཟད་ཁོ་ཉིད་སྙིང་པོ་དེ་ལ

རྒ་ཤི་ཆེན་པོ་བརྗོད་པ་རྒ་ཤི་ཆུང་ཆུང་བརྗོད་པ་དེ་ཡང་ཡུལ་དང་རྟེན་གྱི་དབང་དུ་ནོར་བུ་ཟེར་ནས་བྱ་བ་རེད། ད་དེ་འདྲ་ཡིན་ཙང་ད་ཞེ་སྡང་ལྟ་བུའི་སྡིག་པ་མེད་བཟོད་པ་ལྟ་བུའི་དཀའ་ཐུབ་མེད། དགེ་རྩ་འཇོམས་པར་བྱེད་པ་ལ་ད་ཞེ་སྡང་ལས་ལྷག་པ་བྱེད་ནས་ནི། སྡིག་པ་ཡོད་མ་རེད་ཟེར་ཞེ་སྡང་དེ་ཡིན་ན་ག་རེ་རེད་ཟེར་ན་ཉོན་མོངས་རང་གི་ངོ་བོའི་ཆ་ནས་ལ་ནི། སེམས་མ་ཞི་བར་བྱེད་པ་མ་ཟད། དེ་ནས་འབྲས་བུའི་ཆ་ནས་དེ་ནས་བསོད་ནམས་ཆ་མཐུན་གྱི་དགེ་རྩ་ལ་སོགས་པ་འབྲས་བུ་སྨིན་གྱི་མེད་པར་བཟོས་པ་ཡིན། རྩ་ནི་བདེ་བ་ཆེན་པོ་ཞེ་དྲག་རེད། བཞི་མདོ་དེ་ནི་བདེ་བ་ཆེན་པོ་ཡིན། རྩ། བཞི་མདོ་གི་སྙིང་པོ་བཟོད་པ་དེ་ཡང་ཀ་ཐོ་ཡིན་ན་ནི་ཀ་ཐོ་ཆེ་ཤོས་དེ་རེད། བཟོད་པ་ཀ་ཐོ་སྟེར་བ་དེ་ཡིན་ན་ནི་ཀ་ཐོ་ཆེ་ཤོས་ཞེ་ཁྲག་རེད། བཞི་མདོ་ཁོ་རང་ཉི་མའི་ཆེན་པོ་ཡིན། རྩ། བཞི་མདོ་སྙིང་པོ་སྟེར་བ་དེ་ཡང་ཀ་ཐོ་ཆེན་པོ་རེད། བཟོད་པ་ལྟ་བུ་ཀ་ཐོ་མེད། དེ་བས་བཟོད་ལ་ནན་ཏན་དུ་སྣ་ཚོགས་ཚུལ་གྱིས་བསྒོམ་པར་བྱ། དེ་འདྲ་ཡིན་ས་དག་བཟོད་པ་དེ་ལ་ནན་ཏན་བྱེད་ཅེ་ན་ཐབས་རྣམ་པ་སྣ་ཚོགས་ཀྱི་སྒོ་ནས

ངག་དེ་འདྲ་ཅིག་ཆགས་པ་རེད་པ་ཡིད་ནི་ཞི་བ་ཉམས་མི་མྱོང་ཟེར། ཡིད་ནི་ཞི་བའི་རབ་ཏུ་དགའ་བ་སྐྱིད་མྱོང་ལ་སོགས་པ་ཚོ་ཉམས་སུ་མྱོང་ཐུབ་གོ་མ་རེད་ཟེར་ཁོང་ཁྲོ་རང་རྒྱུད་ལ་སྐྱེས་ཚར་ན། དགའ་དང་བདེ་བའང་མི་འཐོབ་ལ་ཟེར་ད་དགའ་བ་ཡང་ཡོད་མ་རེད་བདེ་བ་ཡང་ཡོད་མ་རེད་ཁོང་ཁྲོ་རྒྱུད་ལ་བཅངས་ཏེ་ཁྱེར་དེ་ཡིན་ན་ནི། ཐ་ན་ཆ་བཞག་གི་ཡིན་ན་ནི། ཟས་ཞིམ་པོ་ཅིག་བཟས་པ་ཡིན་ན་ཡང་ཟས་ཀྱི་བྲོ་བ་དེ་ཡང་ཡག་པོ་ཅིག་མྱོང་གོ་མ་རེད། དེ་ནས། བདེ་བ་གང་འདྲ་ཅིག་ལ་དཔེར་ན་གནས་མལ་གནས་མལ་བདེ་བ་ལ་སོགས་པ་དེ་ཚོ་གང་འདྲ་ཅིག་བསྟེན་བྱེད་པ་ཡིན་ནའི་བདེ་བ་ཉམས་སུ་མྱོང་ཡ་མེད་པར་ཆགས་ཁོང་ཁྲོའི་ཟས་ཀྱིས་གནོད་ཅིག། གཉིད་མི་འོང་ཞིང་བརྟན་མེད་འགྱུར་རོ་ཞེས་དང། གཉིད་ཡང་མི་འོང་བ་ཅིག། གཉིད་མ་ཁུག་དེ་འདྲ་ཡོང་གི་འདུག་མ་ཁོང་ཁྲོ་ཞེ་དྲག་ཅིག་སྐྱེས་ནས་སེམས་ཏེ། རང་གི་དཔེར་ན་ཉིན་མོ་ཆ་བཞག་དགྲ་མི་མཐུན་མི་ཡིན་པ་ཞིག་གིས་རང་གི་དཔེར་ན་མི་འོས་པའི་བྱ་བ་ཅིག་ཚུལ་བྱེད་ནས་མི་འོས་པའི་བྱ་བ་ཅིག་དེ་བྱེད་དེ་ཀོ་ལེ་སོ་སོ་སོ་ནི་མ་ཆགས་ཅིང་སེམས་ནང་གི་གཉིད་མ་ཁུག་བྱས། ཀློང་འགྲམ་དུ་ཡར་འཕགས་ཀྱིན། ཁོས་ང་ལ་བལ། སོ་སོ་རང་ལ་བལྟས་ན་ནག་ཉེས་མེད་པ་ཅིག་ལ་ནག་ཉེས་དེ་དང་དེ་ཞེས་བྱ་བ་མི་འོས་པའི་བྱ་བ་དེ་འདྲ་ཅིག་བྱས་སོང་སོ་སོ་རང་གིས་བྱས་ནས་གཉིད་མ་ཁུག་དེ་འདྲ་ཡོང་གི་འདུག་གཉིད་མི་འོང་ཞིང་བརྟན་མེད་འགྱུར་ཟེར་བ་ད་རང་གི་སེམས་གཏན་ནས་བརྟན་པོ་མེད་པ་དང་དེ་འདྲ་ཆགས་འགྲོ་རེད་ཟེར་གང་དག་ནོར་དང་བཀུར་སྟི་ཡིས་དྲིན་བྱིན་དེ་ལ་བརྟེན་གྱུར་པ་དེ་དག་ཀྱང་ནི་སྡང་ལྡན་པའི་རྗེ་དཔོན་དེ་ལ་གསོད་པར་རྒོལ་ཟེར་གང་དག་རང་གི་ནོར་དང། བཀུར་སྟི་ལ་སོགས་པའི་དེ་ནས་རང་ལ་བྲན་གྱིས་སྐྱོབ་པའི་བྲན་མང་པོ་ཅིག་སྦྱིན་བཞག་གིས་དེ་ལ་ཡང་ཁོང་ཁྲོ་དེ་ཡིས་འོང་གིས། དེ་ལ་བསྟན་བཅོས་པ་དེ་དག་ཁྱོད་ནི་གདོན་འདེབས་པས་སོས་དག་དེ་དག་ལ་ཁོང་ཁྲོ་ཆེན་པོ་ཟ་བྱེད་ཀྱི་གཞི་གདོན་དུ་འདོད་པའི་གང་ཟག་དེ་ལ་སོས་བྲན་ཆེན་པོ་སྐྱོབ་བཞག་གིས་དེ་འདྲ་ཡིན་ནི་ཕ་བྲེ་ལེ་ལོག་པར་བྱ་བས་དེ་འདྲ་ཡོང་གོ་བྲེ་ལེ་བཟང་པོ་མ་བྱེད་པའི་ཕྱིར་ན་བྲེ་ལེ་ལོག་པར་བྱ་ཞིང་དེ་འདྲ་ཡོང་གོ་བྱིས་པོ་དེ་ལ་སོས་པ་དགོས་ཐུབ་བསྡད་པ་ཡིན་ན་མཐའ་དག་ཁོང་ཁྲོ་ཡི་དབང་གིས་རང་གི་རྗེ་དཔོན་དེ་ཕར་གསོད་པ་དེ་འདྲ་ཡོང་གི་རེད། གལ་སྲིད་གསོད་མ་ཐུབ་ཡིན་ན་གསོད་ཡས་ཀྱི་སྦྱོར་བ་བྱས་པ་དེ་འདྲ་ཡོང་གི་རེད། དེ་འདྲ་བྱས་པ་ཡིན་ཙང་སོ་སོ་ལ་སྔར་ཕན་ཐོགས་ཆེན་པོ་བྱེད་བཞག་མཁན་དེ་དྲིན་ལན་ལོག་པར་འཇལ་མཁན་དེ་ཡིན་ན་མི་སུ་ཡིན་ནའི་ཡིད་སྐྱོ་གི་རེད་བ་ད་མི་དེ་ཡག་པོ་མ་རེད། མི་དེ་རྒྱུ་དག་མེད་པ་དང་མི་དེ་སྡུག་ཅག་ཞེ་པོ་ཅིག་རེད་ཟེར་གི་རེད་མ་གཏོགས། མི་དེ་ཡག་པོ་འདུག་སོང་ཟེར་མཁན་ཅིག་ཡོད་མ་རེད་ང་ཚོ་འཇིག་རྟེན་ཐ་སྙད་ལ་མི་གཞུང་བཟང་པོ་བྱེད་དགོས་ཟེར་ཤོད་པ་གཞུང་བཟང་པོ་ཟེར་དེ། ཡོད་རིན་པོ་ཕ་མ་སུ་དྲིན་གྱིས་བསྐྱངས་པ་ཡིན་ན་རྗེས་མ་མ་བརྗེད་པར་བྱས་ནས་དྲིན་ལན་འཇལ་ཐུབ་པ་དེ་ཡིན་ན་མི་བཟང་པོ་ཞིག་ལ་ཆ་བཞག་གི་རེད་བ་འཇིག་རྟེན་ཐ་སྙད་ནང་ལ་དེ་ལྟ་བུ་ཆ་བཞག་གི་རེད་བ་དེ་ཡིན་ཙང་ནི་དེ་ཡིས་མཛའ་བཤེས་སྐྱོ་བར་འགྱུར་ཟེར་ཏེ། རང་གི་མཛའ་བཤེས་ལ་སོགས་པ་དང་མི་གཞན་གྱི་སོ་སོའི་ཁ་གཏད་བཅག་ས་ཀྱི་གང་ཟག་དེ་ཡིན་ནའི་འདྲ་རང་གི་མཛའ་གྲོགས་ཡིན་ནའི་འདྲ་དེ་ཚང་མ་ཐམས་ཅད་སེམས་སྐྱོ་འགྲོ་གི་རེད་ཟེར་ཁོ་ག་རེ་རེད་ཟེར་ན། ཕར་ཡག་པོ་བྱེད་པ་ཞིག་ལ་དེ་ངོ་མི་ཤེས་དྲིན་ཚོད་ནས་དྲིན་ལན་ལོག་པར་འཇལ་སོང་ཟེར་ནས་སེམས་སྐྱོ་འགྲོ་གི་རེད་ཟེར། སྦྱིན་པས་བསྡུས་ཀྱང་བསྟེན་མི་བྱེད་ཟེར་ད་སྦྱིན་པས་དེ་བསྡུས་ནས་ཕར། སྦྱིན་པ་གཏོང་བ་ལ་སོགས་པ་དེ་ཚོ་མང་པོ་བྱས་པ་ཡིན་ནའི་ཁོང་ཁྲོ་གི་དབང་གིས་དེ་ནས་དེ་ལ་བསྟེན་པར་མི་བྱེད་པ་དང། ཁོང་ཁྲོ་གི་དབང་གིས་ཁོང་ཁྲོའི་སྐབས་ནས་ལྷགས་ནས་ནི་ཁོང་ཁྲོའི་གཞན་དབང་དུ་སོང་བ་རེད་བ་འོ་ཁོ་ལ་བསྟེན་པར་མི་བྱེད་པ་དང། འོ་དེ་འདྲ་བྱེད་ཀྱི་རེད་ཟེར་མདོར་ན་ཁྲོ་བས། བདེར་གནས་པ་དེ་ནི་འགའ་ཡང་ཡོད་མ་ཡིན་ཟེར་མདོར་ན་དེ་འདྲ་ཡིན། ཁོང་ཁྲོ་རང་རྒྱུད་ལ་སྐྱེས་ཚར་སོང་ན་ཆེ་ཆུང་ག་འདྲ་ཞིག་སྐྱེས་པ་ཡིན་ནའི་དེ་ནི་བདེ་བར་གནས་པའི་གོ་སྐབས་ཁྱོན་ནས་ཡོད་མ་རེད། དུས་དང་རྣམ་པ་ཐམས་ཅད་དུ་ཁོ། སྡུག་བསྔལ་སྐྱོང་བྱེད་ཀྱི་མ་གཏོགས་བདེ་བར་གནས་པའི་གོ་སྐབས་ཁྱོན་ནས་ཡོད་མ་རེད། ཁོང་ཁྲོ་དེ་མ་བཏང་ཚུན་ཆད་དེ་ནི་དེ་ནི་འགའ་ཡང་ཡོད་མ་ཡིན་ཟེར་ཏེ། ཁྲོ་བའི་དགྲ་ཡིས་དེ་ལ་སོགས་སྡུག་བསྔལ་དག་ནི་བྱེད་པར་འགྱུར་གང། གང་ཞིག་བསྒྲིམས་ཏེ་ཁྲོ་འཇོམས་པ་དེ་ནི་འདི་དང་གཞན་དུ་བདེ་ཟེར་ད་ཁྲོ་བ་དེ་དགྲ་ཡི་ནང་ནས་དགྲ། དགྲ་ཡི་ནང་ནས་ཆེ་ཤོས་ཆེ་ཤོས་དེ་རེད་བ། འོ་དེ་ཡིས་དེ་ནི། གོང་དུ་བཤད་པའི། དྲིན་ལན་ལོག་པར་འཇལ་བ་ལ་སོགས་པ། དེ་འདྲ་གི་འཇིག་རྟེན་གྱི་ཐ་སྙད་དང་འགལ་བ་དང། སྡུག་བསྔལ་རང་ལ་སྡུག་བསྔལ་རྣམ་པ་སྣ་ཚོགས། རང་ལ་སྡུག་བསྔལ་རྣམ་པ་སྣ་ཚོགས་མྱོང་རུ་བཅུག་བྱས་ནས། སི་དེ་ལས་དཔེར་ན་ཁོང་ཁྲོ་རང་རྒྱུད་ལ་ཅིག་ཟ་སོང་ན་སྡུག་བསྔལ་ཅིག་མ་གཏོགས་ཁོ་བདེ་བ་མྱོང་ཡ་ཁྱོན་ནས་ཡོད་མ་རེད་བ་སྐྱིད་པོ་ཁྱོན་ནས་ཡོད་མ་རེད་བ་ཁོང་ཁྲོ་ཅིག་ཟ་སོང་ན་ཡང་དེ་འདྲ་ཡིན་ཙང་སྡུག་བསྔལ་དག་ནི་བྱེད་པར་འགྱུར་ཟེར་མི་ཡིས་མ་གི་སོ་སོ་གི་ཡིད་སྐྱོ་བ་ལ་སོགས་པ་ཡོང་བ་ཕར་བཞག་རང་ལ་ཡང་དེ་ནི་སྡུག་བསྔལ་རྐྱང་བྱེད་ཀྱི་མི་ཚེ་ཆོས་རྒྱུད་རེད་མ་གཏོགས་ཁོང་ཁྲོ་མ་སྤོང་ཚུལ་ཁོང་ཁྲོ་རང་གི་རྒྱུད་ལ་འཁྱོངས་བཞིན་དུ་ནི་བདེ་བ་མྱོང་ཡ་ཁྱོན་ནས་ཡོད་མ་རེད་གང་ཞིག་བསྒྲིམས་ཏེ་ཁྲོ་འཇོམས་པ་དེ་ནི་འདི་དང་གཞན་དུ་བདེ་ཟེར་གང་ཞིག་ནི་མི་གང་ཞིག་གིས་ནུས་ཤུགས་བཏོན་གྱི་ནི། ནུས་ཤུགས་ག་ཚད་ཡོད་ཡོད་བཏོན་བྱས་ནས་ཁོང་ཁྲོ་འཇོམས་པར་བྱེད་པའི་དཀའ་ཐུབ་ཅིག་བསྟེན་པ་ཡིན་ན་ཚེ་འདི་དང། ཕྱི་མ་ཚང་མ་ཐམས་ཅད་བདེ་བ་ཅན་འབྱུང་ཡོང་གི་རེད། ཚེ་འདི་ལ་ཁོང་ཁྲོ་མ་བྱས་ཁེ་ཏུ་བཙལ་བའི་ཡག་ཡོད་རེད་པ། ཁོང་ཁྲོ་ཆེན་པོ་བྱས་ཁེ་ཏུ་བཙལ་བ་ནི་སྐྱིད་པོ་ཁྱོན་ནས་ཡོད་མ་རེད་ཁོང་ཁྲོ་ཆེན་པོ་བྱས་ནས་མིའི་ཁ་གཏད་ཅིག་བཅག་མིའི་ཁ་གཏད་བཅག་པ་ཡོད་ཙང་ཕ་རོལ་མི་དེ་ཡིན་ནས་ནན་ཆགས་གི་མི་རེད་པ། ཚུར་ནམ་ཞིག་ཡོད་ཚེ་ན་རང་ལ་ནི། གནོད་ལན་ཅིག་འཇལ་ཡ་གི་བསམ་པ་གཏོང་གི་རེད་མ་གཏོགས་ཁོ་བོ་ཕན་སེམས་ཅིག་སྐྱེས་བྱས་ནས་སོ་སོ་ལ་མཐུན་འགྲིག་བྱེད་ཡ་ལ་སོགས་པ་དེ་ཚོ་ཡོང་རྒྱུ་དེ་ཧ་ཅང་དཀོན་པོ་རེད་བ། དཔེར་ན་སེམས་ཅན་དུད་འགྲོ་གཅིག་ཡིན་ན་ཡང་ཕར་གནོད་པ་བྱས་ཟིན་ན་ཚུར་གནོད་པ་ཅིག་བྱེད་ཡོང་གི་རེད་བ་ཚུར་གནོད་པ་བྱེད་ཡོང་གི་རེད་བ། ཁོ་ལ་ཕན་བཏགས་བྱས་ན་ཁོ་ལ་བཟང་པོ་བསྐྱང་ཆོས་བྱས་པ་ཡིན་ན་ནམ་ཞིག་ཟིན་ན་རང་གི་གྲོགས་ལ་འགྱུར་འགྲོ་གི་རེད་བ། འོ་དེ་ཡིན་ཙང་ཁོང་ཁྲོ་དེས་རང་གི་ནུས་ཤུགས་གང་ཡོད་བཏོན་ནས་ཁོང་ཁྲོ་འཇོམས་པར་བྱས་པ་ཡིན་ན་དེ་ནི་ཚེ་འདི་ལ་བདེ་པོ་ཡོང་གི་རེད་ལ། སྐྱེ་བ་གཞན་མ་རྣམས་སུ་བདེ་བ་ནས་བདེ་བ་ཤ་སྟག་འགྲོ་གི་རེད། བདེ་བ་ནས་བདེ་བ་ཤ་སྟག་མ་གཏོགས་སྐྱེ་བ་དེ་ལ་སྡུག་བསྔལ་མྱོང་ཡ་ཁྱོན་ནས་ཡོད་མ་རེད་ཟེར། དཔེར་ན་ང་རང་ཚོ། གཏམ་དཔེ་ལ་ཆ་བཞག་གི་ཡིན་ན་ཁོང་ཁྲོ་གིས་རང་འཇོམས་ཟེར་ཁོང་ཁྲོ་གིས་གཞན་འཇོམས་མ་ཐུབ་པར་བྱས་ནས་རང་འཇོམས་དགོས་རེད་པ་རང་འཇོམས་ཀྱོ་སྦྱོང་ནས། ལྟོས་སུ་བསྡད་ཀྱི་བ་རེད་དེ་ནི་འདི་དང་གཞན་དུ་བདེ་མི་འདོད་བྱས་དང་འདོད་པ་ཡི་གེགས་བྱས་པ་ལས་བྱུང་གྱུར་པ་ཟེར། རང་གིས་མི་འདོད་པར་བྱས་པ་དང། འདོད་པ་ཡི་རང་གིས་འདོད་པར་འགྲོ་ཡས་དེ་ལ་ནི་གེགས་བྱེད་ཀྱི་རེད།

ཚོས་རང་བྱུང་བར་མ་དག། བཞིན་དུ་དེ་ཀའི་ཕ་རོལ་པོ་རྒྱུག་ཐུབ་ཡོད་མོད། ཕ་རོལ་པོ་རྒྱུག་ཐུབ་ཀྱི་མ་རེད་སྐབས་འཕང་འགྱུར་མ་དག། བཞིན་དུ་དྲག་པོ་བཀོལ་ནས་ལྷུང་སྐྱེས་དེ་ཕ་རོལ་པོ་ལག་ཁྱི་མོད། དཔེར་ན་སྦྲགས་ཀྱི་ཕ་རོལ་ལ་ནི། སྦྲགས་ཀྱི་ཁ་གཏད་ལ་སོགས་པ་ཚོས་བཅག་དགོས་ཀྱང་གསུངས་ན་བཞིན་དུ་དྲག་པོ་ལྷུང་སྐྱེས་ནི་ཁ་གཏད་བཅག་པ་ཡིན་ན་ལག་ཁྱི་མོད། ག་རེ་ཟེར་ན་ཁོ་ཐབས་ཤེས་མཁས་པའི་སྒོ་ནས་ཕ་རོལ་པོ་དེར་ཁ་གཏད་བཅག་ན་མ་གཏོགས་ཞེས་པ་རང་གི་ཁོང་ཁྲོ་ཟ་ནས་ཁ་གཏད་བཅག་པ་ཡིན་ན་སྐད་ཆ་ཞིག་བཤད་དགོས་བྱུང་སོང་ན་སྐད་ཆ་དེ་ཤོད་རྒྱུ་མ་གཏོགས་ཁོ་རྒྱལ་ཁ་ཐོབ་ཡོད་མ་རེད་ཁོ་ག་རེ་ཟེར་ན་ཁོང་ཁྲོ་དྲག་པོ་ལངས་ཡོད་ཙང་ཁ་ནང་མ་བཤད་དགུ་བཤད་བཤད་ཨ་ནེ་མིས་སྐད་ཆ་བཤད་སྐད་ཆའི་ཚིག་དེ་ལ་འཇུས་བྱས་ནས་རྗེས་མ་ཚོས་ཚུར་རྒོལ་བ་བྱས་སོང་ན་རང་གི་ཕར་ཁ་གཏད་བཅག་ཡ་མེད་པ་ཆགས་འགྲོ་གི་རེད་བ། ཁོང་ཁྲོ་གིས་ཀུན་ནས་བཟུང་བ་ཡིན་ཙང་ཁ་ནང་མ་ཐོན་དགུ་ཐོན་མང་པོ་ཅིག་ཐོན། མ་ཐོན་དགུ་ཐོན་མང་པོ་ཅིག་ཐོན་ཡིན་ཙང་མིས་ཚིག་རྩ་དེ་འཛིན་གྱི་རེད་བ། ད་ཁོང་ཁྲོ་མེད་པར་བྱས་ན་མིས་ཁ་བརྒྱུད་སྒྲ་བརྒྱུད་དེ་ཁ་གཏད་བཅག་དགོས་བྱུང་སོང་ན། ཡིད་ཞི་བའི་སྒོ་ནས་ཡིད་ཞི་བ་ལ་གནས་པའི་སྒོ་ནས་ཁ་གཏད་བཅག་པ་ཡིན་ན། ཚིག་དེ་སྐྱོན་ཡོང་གི་འདུག་མི་འདུག་ཚིག་དེ་བཤད་པ་ཡིན་ན་བཤད་ཆོག་གི་འདུག་མི་འདུག་དེ་བསམ་བློ་ཡག་པོ་ཅིག་གཏོང་ཤེས་ཀྱི་རེད་བ། དེ་ཡིན་ཙང་ཕ་རོལ་པོ་བརླག་ཁྱེར་དགོས། དེ་མ་གཏོགས་ཁོང་ཁྲོ་གིས་ཀུན་ནས་སློང་སྐད་དེ་བདག་འཇོམས་ཡས་ཅིག་མ་གཏོགས་གཞན་འཇོམས་ཡས་ཁྱོན་ནས་མེད་པ་རེད། དེ་ལྟས་བདག་གིས་དགྲ་བོ་དེའི་ཟས་ནི་རྣམ་པར་གཞོམ་པར་བྱ། ད་དེ་ལྟ་བུ་བདག་གི་དགྲ་བོ་ཞེ་སྡང་དེ་ཡི་ཟས་དེ་ཡིད་མི་བདེ་བ་དེ་རེད་བ་འོ་དེ། ཟས་ནི་རྣམ་པར་གཞོམ་པར་བྱ། དེ་མེད་པར་བཟོ་དགོས་རེད། དེ་ལྟར་བདག་ལ་གནོད་པ་ལས་དགྲ་དེ་ལ་ནི་ལས་གཞན་མེད། དེ་ལྟ་བུ་ཁོང་ཁྲོ་རང་རྒྱུད་ལ་སྐྱེས་ཚར་སོང་ན་ཁོང་ཁྲོའི་སེམས་ཉིད་དེ། རང་གི་རྒྱུད་ལ་སྐྱེས་པ་དེ་སྲིད་ན་རང་གི་གྲོགས་ཡིན་པའི་བཟོ་ལྟ་དང་རང་གི་གཉེན་ཡིན་པའི་བཟོ་ལྟ་འདྲ་མོ་བྱེད་རང་ལ་སྣང་བ་དེ་འདྲ་ཅིག་ཤར་གི་རེད་བ། ཁོང་ཁྲོ་རང་གི་དགྲ་ཡིན་བསམ་བསམ་འདྲ་མོ་དྲན་ཡོད་མ་རེད་ད་ལྟ་ཡི་ཁོང་ཁྲོ་ཚོ་ལས་ཁོང་ཁྲོ་སློང་གི་འདྲ་བྱས་འོང་གི་རེད་བ་དེ་ཡིན་ཙང་ཁོས་གནོད་བྱེད་ཡས་མ་གཏོགས་པ་ཕན་བཏགས་ཡས་སྙིང་དེ་གནང་ག་གཅིག་ཡོད་མ་རེད་རང་གི་ནས་སྣང་ཚུལ་མ་དག་པའི་དབང་གིས་ཁོང་ཁྲོ་དེ་རང་གི་གཉེན་ཡིན་བསམ་བསམ་འདྲ་མོ་བྱས་ནས་དཔེ་སེམས་ལ་རྩ་ཆེན་པོ་བྱས་མ་གཏོགས་པ་ངོ་མ་བྱེད་ཀྱི་ཡིན་ན་རང་ལ་གནོད་བྱེད་པ་དེ་ལས་ལྷག་པ་ཁོ་ལ་ཕན་བཏགས་ཡས་གཅིག་ཡོད་མ་རེད་དགྲ་དེ་ལ་ནི་ལས་གཞན་མེད་ཟེར་དེ་ཕན་བཏགས་ཡས་ཀྱི་གནང་ག་གཅིག་ཡོད་རེད་ཅི་འདྲ་འོ་ཚེ་རེད་ཕན་བཏགས་ཡས་གཅིག་ཡོད་མ་རེད། དཔེར་ན་དགྲ་ཁ་གཏད་བཅག་དགོས་བྱུང་སོང་ཁོང་ཁྲོས་ཕན་བཏགས་གི་མ་རེད་ཁོང་ཁྲོས་གནོད་བྱེད་ཀྱི་རེད་བ་རང་ལ་གྲོགས་བྱེད་རེ་བྱེད་ཀྱི་མ་རེད། ངོ་མ་བྱས་ན་ཁོ་ཁོང་ཁྲོ་ལང་ཡས་དེ་དགྲ་ཁ་གཏད་བཅག་ཡའི་ཆེད་དུ་རང་གི་ཁོང་ཁྲོ་ལངས་ནས་དེ་འདྲ་བྱེད་དགོས་རེད། ཡིན་ནའི་ཁོང་ཁྲོ་བྱུང་ཚར་སོང་ན། དགྲ་བོ་གིས་ཚུར་ཕམ་པ་དགྲ་བོ་གིས་ཚུར་རང་ལ་ཕམ་པར་བྱེད་ཐུབ་ཡས་ཀྱི་ལས་ཀ་དེ་ཁོང་ཁྲོས་བཟོ་གི་རེད། དགྲ་དེ་ལ་ནི་ལས་གཞན་མེད་ཟེར་ཅི་ལ་བབ་ཀྱང་བདག་གིས་ནི་དགའ་བའི་ཡིད་ནི་དཀྲུག་མི་བྱ། གནས་ཚུལ་གང་འདྲ་ཞིག་ལ་བབས་པ་ཡིན་ནའི། འོ་སྡུག་པོ་དང་དཔེར་ན་རང་གི་སྲོག་ལ་ཐུག་པ་དེ་འདྲ་ཞིག་བྱས་པ་ཡིན་ན་ཡང་རང་གི་དགའ་བའི་ཡིད་དེ་ཡིན་ན་དཀྲུག་རྒྱུ་མ་རེད། དགའ་བའི་ཡིད་ཟེར་དེ་ད་དམ་པའི་ཆོས་ལ་དགའ་བ་ལ་སོགས་པ་དེ་ཚོ་ཡོད་རེད་བ་དེ་ལྟ་བུ་དེ་ནི་དགའ་བའི་ཡིད་དེ་ཡིན་ན་ཁོང་ཁྲོ་གིས་དཀྲུག་པར་བྱེད་རྒྱུ་མ་རེད། མི་དགའ་བྱས་ཀྱང་འདོད་མི། མི་དགའ་བྱས་ཀྱང་འདོད་མི་འགྲུབ། མི་དགའ་བྱས་ཀྱང་འདོད་མི་འགྲུབ་དགེ་བ་དག་ནི་ཉམས་པར་འགྱུར། ད་རང་གི་དགྲ་བོ་དེ་ལ་གལ་སྲིད་མི་དགའ་བ་ཞིག་བྱེད་དགོས་ཡས་རྩ་བ་ནས་ཡོད་མ་རེད། གལ་སྲིད་མི་དགའ་བ་ཞིག་བྱས་པ་ཡིན་ན་རང་གི་འདོད་པའི་དོན་དེ་ནི་འགྲུབ་ཐུབ་པའི་རྒྱུ་ནི་ཡོད་མ་རེད། གཙོ་བོ་གཙོ་བོ། དགྲ་བོ་དེ་ལ་མི་དགའ་བ་དང་དགྲ་བོ་དེ་ལ་ཚིག་པ་ཟ་ཡ་དེ་ག་རེ་རེད་ཟེར་ན་རང་གི་འདོད་པའི་དོན་དེ་མ་འགྲུབ་པ་ཡིན་ཙང་ཁོ་ཚིག་པ་ཟ་རེད་བ། དཔེར་ན་ཚོང་རྒྱག་མཁན་འདྲ་མོ་ཅིག་ཡིན་ན། སོ་སོ་ལ་ཚོང། ཚོང་མགོ་སྐོར་གཏོང་བ་ལ་སོགས་པ་དང། བར་ཆད་ཀྱི་རྐྱེན་ལ་སོགས་པ་བྱས་སོང་ན་ཨོ་ད་ཁོས་ངའི་ཁེ་བཟང་དེ་ཡོང་རྒྱུ་ཡོད་པ་དེ་ཁོ་ཡི་ཡོང་རྒྱུ་མེད་པར་བཟོས་སོང་བསམ་བསམ་འདྲ་མོ་བྱས་ནས་ཁོ་ལ་ཁྲོ་བ་དང་ཡིད་མི་དགའ་བྱེད་ཀྱི་རེད་བ་ད་ཡིད་མི་དགའ་བྱེད་པ་ལ་བརྟེན་ནས་རང་གི་འདོད་པའི་དོན་དེ་འགྲུབ་རུ་བྱེད་ན་འགྲིག་གི་རེད་རང་གི་འདོད་པའི་དོན་དེ་རྩ་བ་ནས་འགྲུབ་ཐུབ་མ་རེད་བ། མི་དགའ་བྱེད་པ་དེ་ཁོ་ལ་ཁོང་ཁྲོ་ཟ་དེ་རང་འཇོམས་པར་བྱེད་ཡ་མ་གཏོགས་བ་སོ་སོ་གི་འདོད་པའི་དོན་ནི་འགྲུབ་ཐུབ་ཡ་མེད་པ་རེད་ཁོ་ཚ་བར་བ་གོ་མི་དགའ་བྱས་ཀྱང་འདོད་མི་འགྲུབ་ཟེར་དེ་དེ་ཡིན་པ་རེད་དགེ་བ་དག་ནི་ཉམས་པར་འགྱུར་དེ་ཁོ་ལ་སྣང་བས་ག་རེ་ཡོང་གི་རེད་ཟེར་ན་རང་གི་རྒྱུད་ལ་ཡོད་པའི་དགེ་རྩ་དེ་ཉམས་འགྲོ་གི་རེད། དགེ་རྩ་ཚང་མ་ཉམས་འགྲོ་གི་རེད་མ་གཏོགས། གྱོང་ཉིས་བརྩེགས་རེད་བ་རང་གི་དགེ་རྩ་དེ་མེད་པ་ཅིག་བཟོས། དེ་ནས་ད་བར་ནང་བྱས་ནས་ཕ་རོལ་པོ་ལ་དགོས་པའི་སོ་སོ་ལ་དགོས་པའི་འདོད་པའི་དོན་དེ་མ་འགྲུབ་བྱས། དཔེར་ན་ཆ་བཞག་བྱས་ནས་ཁོང་ཁྲོ་ཆེན་པོ་ལངས་བྱས་མི་གཅིག་བསད་སོང་ན། ཁོང་ཁྲོ་ཆེན་པོ་ལངས་བྱས་མི་གཅིག་བསད་སོང་ན་རང་གི་འདོད་པའི་དོན་དེ་འགྲུབ་གི་མ་རེད་ལ། རང་ལ་ནི་ཉེས་པ་ཡང་ཆེན་པོ་ཞེ་པོ་ཅིག་བསགས་བྱས་སྡོམ་པ་ཡང་ཆེ་སྟོང་འགྲོ་བའི་དེ་འདྲ་ཡོང་གི་རེད་པ། དགེ་བ་དག་ནི་ཉམས་པར་འགྱུར་ཟེར་ཏེ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགར་ཅི་ཞིག་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན། དེ་ཚིག་བཞི་པོ་དེ་ན་ཞེ་དྲག་ཕན་པ་ཞེ་དྲག་ཡོང་གིས་ཅི། བརྟག་དཔྱད་ཞེ་དྲག་ཅིག་བྱས་ནས་ནི། ཁོང་ཁྲོ། ཁོང་ཁྲོ་དེ། རང་རྒྱུད་ལ་བཞག་ན་ནི་ག་འདྲ་བྱེད་ཀྱི་འདུག་རང་རྒྱུད་ལ་ཕར་ཕུད་ཐུབ་པ་ཡིན་ན་ག་འདྲ་བྱེད་ཀྱི་འདུག། ཁོང་ཁྲོ་ཡོད་པ་ཡིན་ན་སྐྱོན་ག་རེ་འདུག་ཁོང་ཁྲོ་མེད་པ་ཡིན་ན་ཡོན་ཏན་ག་རེ་འདུག་འོ་དེ་བརྟག་དཔྱད་བྱས་ནས་ཁོང་ཁྲོ་དགག་པ་དེ་རེད་བ། གལ་ཏེ་བཅོས་སུ་ཡོད་ན་ནི་སོ་སོ་བཟོ་རྒྱུ་ཡོད་པ་ཅིག་ཡིན་ན་མི་དེ་ལ་མི་དགའ་བྱེད་དགོས་ཡོད་མ་རེད་ཡིན་ན་བཟོས་ཀྱང་འགྲིག་རེད། སོ་སོ་དགྲ་བོ་ཅིག་ཡོད་པ་ཡིན་ན་དགྲ་བོ་དེ་ལ་ཁོང་ཁྲོ་ཟ་ཁོ་ལ་མི་དགའ་བ་བྱེད་བྱས་ནས་ཁོ་ལ་ཆ་ག་རེ་ནས་བལྟས་པ་ཡིན་ན་སོ་སོ་སེམས་ལ་མི་དགའ་བ་ཅིག་མ་གཏོགས་གཞན་ཅིག་ཡོད་མ་རེད་ཁོ་བཟང་པོ་ཅིག་བྱེད་པ་ཡིན་ན་སོ་སོ་དགའ་གི་མ་རེད་ངན་པ་ཅིག་བྱེད་པ་ཡིན་ན་དེ་བས་ཀྱང་དགའ་གི་མ་རེད།